ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། ཨོ་སི་ཁྲུ་ལི་ཡ་གཞུང་གིས་རྒྱལ་ཁབ་ནང་སྐད་ཡིག་དང་རིག་གཞུང་སྣ་ཚོགས་ལ་ཁྲིམས་ཐོག་ནས་ཐོབ་ཐང་འདྲ་མཉམ་དང། མཐོང་ཆེན་གནང་དགོས་པ་གསལ་ཡོད་པས་མ་ཚད་དབྱིན་སྐད་མི་ཤེས་མཁན་རྣམས་ལ་སྐད་སྒྱུར་གྱི་མཐུན་རྐྱེན་དགོས་པ། ལྷག་པར་དུ་མི་མང་དང་ཁ་ཐུག་འབྲེལ་བ་ཡོད་པའི་གཞུང་འབྲེལ་ལས་ཁུངས་ཚང་མ་ཡི་ནང་སྐད་སྒྱུར་གྱི་མཐུན་རྐྱེན་ངེས་པར་ཡོད་དགོས་སྐོར་གསལ་ཡོད་ཀྱང། ད་དུང་ཡང་མཚམས་རེར་བོད་མི་རྣམས་ལ་སྐད་སྒྱུར་བ་ཚད་ལྡན་དང་དུས་ཐོག་ཏུ་མ་རག་པའི་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པ་རེད། དབྱིན་སྐད་ཡག་པོ་མི་ཤེས་མཁན་བོད་མི་ཁག་ཅིག་མཚམས་རེར་སྨན་ཁང་དང་སློབ་གྲྭ་གཞུང་དང་དེ་ནས་གཞན་ཡང་དངུལ་ཁང་སོགས་ལ་འགྲོ་སྐབས་གོ་བརྡ་མ་འཕྲོད་པར་གནས་ཚུལ་གོ་ལོག་ཐེབས་པ་དང་ལས་དོན་དུས་ཐོག་ཏུ་མ་འགྲུབ་པར་དགོས་མཁོ་འཁྱོལ་བ་སོགས་ཡོང་གི་ཡོད་པ་རེད། དུས་རྒྱུན་ཨོ་སི་ཁྲུ་ལི་ཡའི་ནང་བོད་མི་མང་ཆེ་བ་གྲོགས་པོ་གྲོགས་མོ་དང་བོད་མི་ཕན་ཚུན་བར་རོགས་རམ་གནང་རེས་བྱས་ནས་སྐད་སྒྱུར་བྱེད་ཀྱི་ཡོད་ཀྱང། མཚམས་རེར་གནད་འགག་ཆེ་བའི་གནས་ཚུལ་ཁག་ཅིག་ཚད་ལྡན་གྱི་ལག་ཁྱེར་ཡོད་མཁན་གྱིས་མ་གཏོགས་སྐད་སྒྱུར་བྱས་ཆོག་གི་མེད་པ་རེད། ཨོ་སི་ཁྲུ་ལི་ཡའི་ནང་ལག་ཁྱེར་ཡོད་མཁན་བོད་མིའི་སྐད་སྒྱུར་བ་ཚད་ལྡན་དེ་འདྲ་ཁ་ཤས་ཡོད་ཀྱང་མཚམས་རེར་ས་གནས་ལ་མེད་པ་དང་ལས་བྲེལ་གྱི་རྐྱེན་པས་སྐད་སྒྱུར་བ་དུས་ཐོག་ཏུ་མ་རག་པའི་དཀའ་ངལ་མུ་མཐུད་ནས་འཕྲད་ཀྱི་ཡོད་པ་རེད། བོད་མི་གནས་སྡོད་བྱེད་ས་ས་གནས་ཁག་ཅིག་ལ་འབྲེལ་ཡོད་ཚད་ལྡན་གྱི་སྐད་སྒྱུར་བ་མེད་པའི་རྐྱེན་གྱིས། དྲ་ལམ་དང་ཁ་པར་གྱིས་སྐད་སྒྱུར་བྱེད་ཐབས་མེད་པ་དེ་འདྲ་ཡི་རིགས་ལ་ས་གནས་ཐག་རིང་ནས་སྐད་སྒྱུར་བ་ཡོང་དགོས་ཀྱི་ཡོད་པ་དང་ཡང་མཚམས་རེར་སྐད་སྒྱུར་བ་ཡོད་ས་ས་ཐག་རིང་པོ་དེ་འདྲ་ལ་ཕར་འགྲོ་དགོས་ཀྱི་ཡོད་པ་རེད། བོད་མི་སྐར་མ་ལགས་ཀྱིས་ཁོ་རང་ལ་དེ་སྔོན་སྐད་སྒྱུར་བ་མ་རག་པ་དང་མཚམས་རེར་བོད་མི་སྐད་སྒྱུར་བ་ཚད་ལྡན་དེ་འདྲ་མ་རག་པ་དཀའ་ངལ་གང་འདྲ་འཕྲད་ཡོད་མེད་འགྲེལ་བརྗོད་འདི་འདྲ་ཞིག་གནང་གི་འདུག།
དེ་ང་ཚོ་བོད་པ་གི་ད་སྐད་སྒྱུར་དེ་འོ་ད་གཙང་ཆགས་ཚད་དེ་མ་རག་དེ་འཇོག་འདྲ་དེ་འདྲའི་འདུག་འོ་དེ་འོ་དེ་འདྲའི་དཀའ་ངལ་རེ་ཤག་ཆགས་ཀྱི་དེ་ནས་སྐད་སྒྱུར་དེ་ཚོ་དེ། གཞུང་གི་དེའི་དེ་སེམས་དབང་སེ་ཏེ་འདི་ཀྱི་ར་རོ་ཤིན་ཏོ་ཡི་དེ་ཡག་པོ་འདུག་ཨ། དཔེ་ཡག་པོ་འདུག་གང་ཡིན་ཟེར་སྨན་ཁང་དེ་རུ་ཐོག་ཆེ་ཆུ་ད་སྨན་ཁང་དུ་དཔེ་ཉེན་ཁ་ཚ་པོ་རེད་ཤག་དེ་གང་ཡིན་ཟེར་ན། ཨོ་ཕར་ཚུར་ང་རང་རེད་ད་གེགས་ཐོག་འདྲི་ག་ཤི་ན་ཕར་ཚུར་མཚམས་མཚམས་རོགས་པ་དེ་འདི་གི་སྐད་སྒྱུར་ཆོག་རེད་པས་ལ་ད་ཡང་སྨན་ཁང་གི་དེ་སྒྱུར་ཆོག་མ་རེད་ལག་ཁྱེར་དེ་ཚོ་མེད་སྒྱུར་ཆོག་མ་རེད་ལ་ད་གཞུང་གི་དེ་དཀའ་ངལ་འདུག་ཤག་ནི་ཨོ་དེ་འདྲས་རེད་ཤག་དེ་ཡང་གང་ཤེས་ཚིག་དེ་བདེན་པ་དེ་འདྲས་སྐད་སྒྱུར་མ་རག་ནས། དེ་ནས་པའི་སྐབས་ལས་མདོ་ཧོ་ཏི་འདྲི་འདྲ། ཆོས་དེ་དག་ཁ་ཤས་ནི་ང་ཚོ་ཕར་ལབ་རྒྱུ་དེ་དག་འཕོ་བ་གྲོགས་དྲག་གི། འོ་ནད་པར་ཚུར་ལབ་རྒྱུ་དེ་ནི་ཉིན་དེ་ཚུར་བོད་སྐད་ཡག་པོ་གཅིག་སྒྱུར་མ་ཐུབ་ཀྱེ། དེ་དེ་འདྲའི་ཡག་མ་པའི་དེ་འདྲའི་སྐབས་ལས་མདོ་ཧོ་ཏི་འདྲི་རེ་བྱ་ཞིང་དེ་བོད་པ་དེ་སྤྱི་དང་སྐད་སྒྱུར་དེ་འོ་ད་ཉུང་ཉུང་དཀོན་པོ་དེ་འདྲི་རེད་དོ་སྐད་སྒྱུར་དེ་སི་པ་ཚོས་གང་ཅི་འོ་དེ་ས་འདྲི་གླེང་སི་རེད། འོ་སྨན་ཁང་རེད་དེ་ནས་གཞུང་གི་དག་མོ་དྲ་འདྲི་བར།

དེ་འདྲ་ནི་བདེན་ཡིད་ཀྱི་སྐད་སྒྱུར། དེ་འདྲ་ངོ་མཚར་དབྱིན་ཇི་སྐད་ཡག་པོ་ཤེས་ནི་དེ་འདྲ་སྐད་སྒྱུར། དེ་ཚོའི་མང་ཚིག་ཡ་རུ་བྱས་ན། ནི་ང་དང་ང་འདྲ་བ་དེ་འདྲ་དབྱིན་ཇི་སྐད་ཞེ་དྲག་མ་ཤེས་ནི་འདི་ཚོ་ལ་ཕན་ཐོགས་དཔེ་ཡོད་ས་རེད་ཟེར་དྲན་གི་འདུག།
ད་ང་ནི་བོད་པ་དང་པོ་ལས་ནི་མི་སྐད་མ་ཤེས་ལ་དེ་ཚོ་དེ་དཀའ་ལས་འདུག་དེ་དེ་གང་ཡིན་ཟེར་ངོ་མ་ང་སྐད་སྒྱུར་གྱི་དེ་འདྲའི་ར་རེད་དེ་དེ་སྐད་སྒྱུར་དེ་ཨོ་དེ་རེད job center དེ་ནི་སྐད་སྒྱུར་དེ་བོད་པ་སྐད་སྒྱུར་མ་ཐོབ་ཀྱི།

གཅིག་ཀོ་ར་པ་ང་ཚོ་བོད་པ་ནང་པ་བཀྲིས་བཞེས་བཏང་ཤག་ཡིན་པ་དེ་བཀོད་པས་ན་འོ་སྒྲུབ་བྱེད་དེ་འདྲའི་པ་རྒྱབ་དེ་ཚར་འདི་ཁོ་གཉིས་རང་མ་འཕྲོད་ཀྱི་སྐད་སྒྱུར་དེ་དཔེ་ཅིག་ཡག་པོ་ཞིག་མི་འདུག་ང་ཡི་སྡུག་དུ་བ་སྐད་སྒྱུར་དེ་དཔེ་སྐད་སྒྱུར་སྐྱོ་པོ་ཞིག་རེད་ཤག་དེ་ནས་དེ་འདྲའི་འདྲ་བཤད་དེ་ལྟ་མ་ང་མ་ལྟ་ཡག་བྱེད་མ་བྱེད་ཀྱི་ཀོ་སྐྱོ་བས་སུ་མི་ཐིག་ལག་དུ་འོ་སྐད་སྒྱུར་དེ་ཁོ་རང་བརྩེ་བ་འཇོག་རེ་སྐྱོ་བས་སུ་ཁོ་རང་ཚོ་བརྩེ་བ་འཇོག་ར་དེ་ཡིན་ན་ད་ཀོ་དེ་འདྲའི་བཀྲིས། དེ་རང་འཁྲུལ་ཙམ་མ་རེད། ཁྱོད་གྲོགས་པོ་དེ་ཚོ་གིས་དེ་འདྲ་ཚོད་ལབ་རོགས་བྱས་ཏེ་ལབ་སོང་དེ་སྔར། དེ་ངའི་གྲོགས་པོ་ཀླད་པ་སྐྱིད་མི་ཡང་ཁ་ཤས་དེའི་མི་ཁ་ཤས་པ་དེ་བྱས་དེ་ཁོ་ནི་དེ་འདྲ་བྱས་ལམ་སང་རང་འཁྲུལ་དེ་མི་དེ་སྐད་སྒྱུར་དེ་ཞོ་བོ་ཁོ་ར་ཁོ་ར་ཁོ་ར་ཐང་བྱས་བྱ་འདུག་ག་ཡི་ཚེ་དང་ང་ཚོ་བོད་པ་ར་ངས་ཁོ་རང་གཉིས་ཅིག་ད་དཔེ་ཤ་འདྲ་ར་དེ་རི་སང་ཨའོ་ཙི་མིན་གར་དེ་འདྲ་བྱས་ནས་ཁོ་རང